ད་བར་སོག་ཐིག་དེ་ཁྱབ་པ་མ་བྱུང། འདི་འདྲ་གི་མ་རེད་ལབ་ན། བྱ་བ་ཡོ་བ་དང་དེ་སྒྲུབ་ཀྱི་ཤིན་ཏུ་ཆེ་ཆེ་སྐྱོན་མེད་དང་དེ་སྒྲུབ་ཀྱི་ཤིན་ཏུ་ཆེ་ཆེ་གཉིས་ཀྱི་མཚན་ཉིད་སུས་སུས་ནི་མ་ཆོག་པའི་རྒྱུ་མཚན་ཡོད་པའི་ཕྱིར། བྱ་བ་ཡོ་བ་རེད་གར་གྱིས་ལབ་ན་འགྱུར་བ་ཐིག་གི་ནི་ཤིན་ཏུ་ཆེ་ཆེ་སྐྱོན་མེད་ལ་ཡང་དེ་དང་ནི་འགྱུར་བ་དེ་སྒྲུབ་བྱེད

སྒྲ་མི་རྟག་སྒྲུབ་ཀྱི་ཆོས་ལ་དཔག་འདོད་ཞུགས་ནས་རྩོད་གཞིར་བཟུང་བའི་རྟགས་སྦྱོར་རྣམ་དག་གི་རྩོད་གཞི་ཡིན་པ་དེ་སྒྲ་དེ་སྒྲ་ཡི་རྟགས་ཀྱི་ཨ་ནི་སྒྲ་མི་རྟག་སྒྲུབ་ཀྱི་ཤེས་འདོད་ཆོས་ཅན་སྐྱོན་མེད་ལྟ་བུའི་མཚན་ཉིད་ལྟ་བུའི་གོ་དོན་ཡིན་པའི་ཕྱིར་ད་གོ་དོན་དང་འགྲོ་ཁ་སོ་སོར་འགྲོ་ཅི་ནི་ཞུ་ནས་དེ་འགྲིག་ཅི་རེད་ཅེས་གསུངས་པའི་ཕྱིར། ད་ཁྱབ་པ་མ་བྱུང་ལབ་ནི་བར་སོགས་ལན་བྱུང་ནི་ཁྱབ་པ་མ་བྱུང་ལབ་བཤད་པ་ཡིན་ན་ད་གང་འདྲ་ཅིག་རེད་ལབ་ན། སྐྱོན་མེད་ཀྱི་དོན་བཤད་པའི་ཚེ་ན། སྒྲུབ་བྱེད་དེའི་རྟགས་ཀྱིས་རྩོད་གཞི་དེའི་སྟེང་དུ་བསྒྲུབ་ཆོས་དེ་ཉིད་དཔག་པར་བྱེད་པ་ལ་སྐྱོན་མེད་པ་དགོས་ཞེས་པའི་དོན་ཡིན་པའི་ཕྱིར། ད་ག་རེ་རེད་ལ་ན། ཤེས་འདོད་ཆོས་ཅན་སྐྱོན་མེད་ལབ་ནི་སྐྱོན་མེད་པ་བཤད་ཡོང་དུས་གང་ལ་སྐྱོན་མེད་ཟེར་དེ་ག་འདྲས་རེད་ལ་ན། ཨེ་ནི་སྒྲུབ་བྱེད་འམ་རྟགས་སྦྱོར་བ་དེ་གི་སྒྲུབ་བྱེད་འམ་རྟགས་དེ་གི་རྟགས་ཀྱིས་ཨེ་ནི་རྩོད་གཞི་དེའི་སྟེང་དུ་གཞི་དེའི་སྟེང་དུ་ལབ་ན་རྩོད་གཞི་དེའི་སྟེང་དུ་ལ་གཞི་དེའི་སྟེང་དུ་བསྒྲུབ་ཆོས་དེ་ཉིད་ད་བསྒྲུབ་བྱའི་ཆོས་དེ་ཉིད་དཔག་པར་བྱེད་པ་ལ་ཨེ་ནི་སྐྱོན་མེད་པ་ཅིག་དགོས་པ

སྒྲ་དེ་ཁྱོད་ཀྱི་རྟགས་ཀྱིས་དེ་སྒྲུབ་ཀྱི་ཆོས་ལ་དཔག་འདོད་ཞུགས་ནས་རྩོད་གཞིར་བཟུང་བའི་རྟགས་སྦྱོར་རྣམ་དག་གི་རྩོད་གཞི་ཡིན་པ་དེ། སྒྲ་དེ་ཁྱོད་ཀྱི་རྟགས་ཀྱིས་དེ་སྒྲུབ་ཀྱི་ཤེས་འདོད་ཆོས་ཅན་སྐྱོན་མེད་ལྟ་བུའི་མཚན་ཉིད་ལྟ་བུའི་གོ་དོན་ཡིན་པའི་ཕྱིར་ཞེས་གསུངས་པའི་ཕྱིར། ཁྱབ་པ་མ་བྱུང། ཁྱབ་སྟེ་སྐྱོན་མེད་ཀྱི་དོན་བཤད་པའི་ཚེ་ན་སྒྲུབ་བྱེད་དེའི་རྟགས་ཀྱིས་རྩོད་གཞི་དེའི་སྟེང་དུ་ཨ་ནི་བསྒྲུབ་ཆོས་དེ་ཉིད་དཔག་པར་བྱེད་པ་ལ་སྐྱོན་མེད་པ་དགོས་ཞེས་པའི་དོན་ཡིན་པའི་ཕྱིར།

དེ་ལ་རྒྱབ་རྟེན་དུ་བཅོལ་ནི་ད་ལུང་དེ་ཚོ་ལ་ཅིག་རྒྱབ་གཏད་ས་བྱས་ནི་ཨ་ནི་རིགས་པ་དེ་གཏང་དགོས་རེད། ད་རིགས་པ་དེ་ད་ག་ཟེ་གང་བྱུང་མང་བྱུང་མ་ཡིན་པར་ཁོ་ལུང་ཅིག་རྒྱབ་ལག་ལ་གཏད་ས་ཡོད་བསྡད་པ། རིགས་པ་ཅིག་དཔེ་ཆ་གཞུང་གཅིག་གི་ནང་ལ་ལ་རིགས་པ་གཏད་ས་ཡོད་བསྡད་འོ་ད་དེ་འདྲིས་ཅིག་ལ་རྒྱབ་རྟེན་ནི་ཨ་ནི་མི་ལ་ཕར་རིགས་པ་གཏང་བ་ཡིན་ན་ཨ་ནི་རིགས་པ་དེ་ཚོ་དཔེ་དག་པོ་དང་ཨ་ནི་ཡག་པོ་གཏང་ཐུབ་ཡ་འོ་ད་དེ་འདྲིས་ཅིག་རེད། ད་ཅིག་ལུང་དེ་ཚོ་ཧ་མ་གོ་རིགས་པ་དེ་ཚོ་ག་པ་ལ་གཏད་ཀྱི་ཡོད་ཧ་མ་གོ་བ་ཡིན་ན་ཨ་ནི་ང་ཚོ་རྩོད་པ་ཅིག་བྱས་པ་ཡིན་ན་ད་རྩོད་པ་ཐུབ་ཡ་རྩ་བ་ཉིད་ནས་ཡོད་བ་མ་རེད།

གཙོ་བོ་རིགས་ལམ་གྱི་སྐབས་ལ་མང་ཆེ་ཤོས་ད་སྔོན་མ་གི་མཁས་པ་དེ་ཚོ་གིས་ནི་དགེ་རྒན་རྣམ་པ་དེ་ཚོ་གིས་ག་རེ་གསུང་གི་འདུག་ལ་ན་ང་ཚོའི་རིགས་ལམ་བསྡུས་གྲྭ་གི་སྐབས་ལ་ཡིན་གྱི་མིན་གྱི་ཚིག་འགྲོས་དེ་མང་པོ་གཏང་དགོས་རེད་ཅེས་ནི་དེ་གསུང་གི་འདུག་རིགས་ལ་རིགས་ལམ་གྱི་སྐབས་ལ་ནི་ལུང་དྲང་ཡ་དེ་དྲང་བྱེད་ཀྱི་མ་རེད་ད་སྔོན་མ་ང་ཚོའི་བཀྲ་ཤིས་འཁྱིལ་དེ་ཚོ་ཡིན་ན་རིགས་ལམ་ལ་ལུང་མང་པོ་དྲང་ཡ་དེ་ཡག་པོ་བརྩི་གི་མ་རེད་ག་རེ་བྱས་ལབ་ན་ད་ཚིག་འགྲོས་དང་རིགས་འགྲོས་རང་གཏང་ནས་འོ་དེ་འདྲ་བྱས་ནི་ད་རིགས་པ་རྐྱང་རྐྱང་གཏང་ནས་འགྲོ་དགོས་ཡ